ཉེ་ཆར་ཨ་རིའི་སྲིད་འཛིན་ཇོ་བའི་དན་མཆོག་གིས་ཨ་རིའི་ཚོང་འབྲེལ་སྐུ་ཚབ་ལ་མིང་འདོན་གནང་བའི་ལྕམ་ཁཱ་ཐི་རི་ཏཱའི་ཡང་ན་རྒྱ་སྐད་དུ་ཏའེ་ཆི་ལ་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་རྣམས་ཀྱིས་འདྲི་ཞིབ་གནང་ཡོད་ཅིང། ཚོད་དཔག་བྱས་པ་ལྟར་ན་མ་འོངས་པར་ཉིན་འགའ་ཤས་ཀྱི་རིང་ལ་གལ་ཏེ་གྲོས་ཚོགས་གོང་མས་ཁོང་དངོས་སུ་ཨ་རིའི་ཚོང་འབྲེལ་སྐུ་ཚབ་ལ་ངེས་གཏན་གནང་བ་བྱུང་ཚེ། ལྕམ་ཁཱ་ཐི་རི་ཏཱའི་ཡང་ན་ཏའེ་ཆི་ནི་ཨ་རི་དང་རྒྱ་ནག་གི་འབྲེལ་ལམ་ནང་ནས་མི་སྣ་གལ་ཆེ་ཤོས་ཀྱི་གྲས་སུ་ཆགས་ཀྱི་རེད་འདུག། དེས་ན་དེ་རིང་གི་ང་ཚོའི Podcast དཔྱད་ཞིབ་དེའི་ནང་དུ་ལྕམ Katherine Tai ཞུ་མཁན་ཁོང་སུ་ཡིན་པ་དང་ཁོང་གི་བསམ་བློ་དང་ལྟ་བ་འཆང་སྟངས་ག་འདྲ་ཡིན་མིན་སོགས་ཀྱི་སྐོར་ནས་ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་བགྲོ་གླེང་ཞུ་གི་ཡིན། རྒན་ལགས་ད་ཁ་སང་རེས་གཟའ་ཕུར་བུའི་ཉིན་ལ་ཨ་རིའི་སྲིད་འཛིན Joe Biden མཆོག་གིས་ཨ་རི་ཡི་ཚོང་དོན་སྐུ་ཚབ་ལ་མིང་འདོན་གནང་བའི་ལྕམ Katherine Tai ཡང་ན་རྒྱ་སྐད་དུ་ཏའེ་ཆི་ཞུ་གི་འདུག་ཁོ་རང་ད་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་རྣམས་ཀྱིས་འདྲི་ཞིབ་གནང་ཡོད་པ་དང། ཅིག་ཚོད་དཔག་བྱས་པ་ལྟར་ན་ད་མ་འོངས་པ་ཉིན་འགའ་ཤས་ཀྱི་རིང་ལ་ད་མོ་རང་དངོས་སུ་ཨ་རི་ཡི་ཚོང་དོན་སྐུ་ཚབ་ལ་ངེས་གཏན་གནང་རྒྱུ་རེད་ཟེར་ནས་དེ་འདྲ་གསུང་གི་འདུག་རྒན་ལགས་ནས་ད་ད་ལྟ་དེ་གི་གནས་སྟངས་སྐོར་ནས་ངོ་སྤྲོད་ཅིག་གནང་དང། སྐུ་ཞབས་བའི་ཏིན་སྲིད་འཛིན་ལ་ཡ་འོས་འདེམས་བྱུང་པའི་རྗེས་ལ་སྲིད་འཛིན་སུ་ཡིན་ནའི་ལི་ད་ག་རེད་དང་པོ་དེ་ལས་ཀ་གལ་ཆེ་ཤོས་ཁོ་རང་སྲིད་འཛིན་ཆགས་པའི་རྗེས་ལ་ཡ་ཨ་མི་རི་ཀའི་ད་མཐོ་རིམ་གྱི་དཔོན་རིགས་དེ་ག་དེ་བསྐོ་གཞག་གནང་དགོས་རེད་པ། ལྷན་ཁང་ཁག་གི་ད་འགོ་ཁྲིད་དེ་ག་དེ་གཅིག་གི་འགྲོ་སྟངས་རེ་བྱས་པ་ཡིན་མཐོ་རིམ་འགོ་ཁྲིད་དེ་ག་དེ་ཡིས་སྲིད་འཛིན་གྱིས་མིང་འདོན་བྱས། བྱས་ཚར་བའི་རྗེས་ལ་ཡིན་ན་གྲོས་ཚོགས་གོང་མས་མང་མོས་བྱེད་དགོས་རེད། བྱས་པའི་རྗེས་ལ་དངོས་སུ་དེ་གི་དཔེར་ན་ཆ་བཞག་ན་ཕྱི་སྲིད་དྲུང་ཆེ་ཡིན་ནའི་རེད་ནང་སྲིད་དྲུང་ཆེ་ཡིན་ནའི་རེད་དེ་ཚོ་ཡིན་ན་དངོས་སུ་གཏན་འཁེལ་བྱེད་དགོས་རེད། བྱས་ཙང་གང་ལྟར་ཨ་མི་རི་ཀའི་ཚོང་འབྲེལ་གྱི་སྐུ་ཚབ་དེ། གང་ལྟར་ཕྱི་སྲིད་དྲུང་ཆེ་དང་ནང་སྲིད་དྲུང་ཆེ་དང་ཨ་ནི། འཕྲོད་བསྟེན་དྲུང་ཆེ་ནང་བཞིན་བྱས་བྱས་ཡིན་ན་ཨ་མི་རི་ཀའི

ད་རིང་ཡིན་ན་སྐུ་ཞབས་བའི་ཏིན་གྱིས་ཚོང་འབྲེལ་སྐུ་ཚབ་དེ་ཨེ་ནི་སུ་བསྐོ་གི་ཡོད་མེད་དེ་ལ་དངོས་གནས་མི་དོ་སྣང་ཆེན་པོ་བྱེད་ཡག་ཆགས་བསྡད་པ་དང་ཨ་ནི། ལྷག་པར་དུ་ཡིན་ན་ད Katherine ཏའེ་ཁོ་རང་ཡིན་ན་ད་རྒྱུད་པ་བྱས་པ་ཡིན་ན་ཐའེ་ཝན་གྱི་མི་ཅིག་རེད་འདུག་པ་རྒྱ་མོ་ཆེ་ཁོ་རང་ཡིན་ན་ཨ་མི་འདུལ་བྱེད་ཚུལ་དང་བ་མི་ཚང་མ་ལོག་གིས་དོ་སྣང་ཆེན་པོ་བྱེད་ཡག་ཅིག་ཆགས་སོང། ད་ཁ་སང་ཨ་མི་རི་ཀའི་གྲོས་ཚོགས་གོང་མས་ཨ་ནི་ཁོ་རང་ད་དངོས་སུ་གཏན་འཁེལ་མ་བྱས་གོང་ལ་འོས་ཤོག་མ་འཕངས་གོང་ལ་ཡ་རྒྱུན་དུ་ནས་འདི་འདྲ་བྱེད་ཀྱི་རེད་ཨ་མི་རི་ཀའི་དམིགས་བསལ་གྱི་ད་ཚོང་འབྲེལ་གྱི་ད་ད་གཟོད་ཡིན་ན་ཁོ་ཚོའི་ཚོགས་ཆུང་ནང་ལོག་ལ་ཡ

དེ་འདྲ་རེད་འདུག་ད་ཁོ་རང་རྒྱབ་ཀྱི་བུ་ལྟ་བུ་ཡོད་པ་དང་ཅིག་ཁྱེད་པ་ད་རྒྱ་ནག་ལ་ཆ་རྒྱུས་ཞིབ་པོ་ཡོད་མཁན་ཅིག་ཡིན་ས་རེད། ད་རྒན་ལགས་ནས་ཏའེ་ཆི་མོ་རང་གི་ད་ནང་མི་གི་རྒྱབ་ལྗོངས་དང་ད་ཁོ་རང་གི་སློབ་སྦྱོང་ད་མི་ཚེ་གི་བརྒྱུད་རིམ་སོགས་ཅིག་སྐོར་ནས་ད་ངོ་སྤྲོད་མདོར་བསྡུས་ཤིག་གནང་དང། རེད་ད་ཏའེ་ཆི་ད་ཁོ་རང་ཡིན་ན་ད་ལོ་ཆེན་པོ་ཞེ་དྲག་ཅིག་རེད་མི་འདུག་ད་ལོ་ཆེན་པོ་རེད་མི་འདུག་ཟེར་དུས་པ་ངས་དེ་ཞུ་གོ་ར་ད་ག་ཚོད་རེད་ལས་རིམ་མཐོ་རིམ་གྱི་ལས་རིགས་དེ་ག་ཚོ་བྱེད་མཁན་གྱི་ཆ་བཞག་པ་ཡིན་ན་ཁོ་རང་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོར་ཡར་འཁྲུངས་མཁན་ཅིག་རེད་ཤག། ད་གིན་ཁྱེད་རང་གསུངས་པ་ནང་བཞིན་བྱས་བྱས་ཡིན་ན་ཏའེ་ཆི་གི། པཱ་ལགས་དང་ཨ་མ་ལགས་དེ་ཡིན་ན་གཉིས་ཆ་ལོག་རྒྱ་ནག་ལ་ཡར་སྐྱེས་མཁན་དེ་རེད་ཤག་ད་ཕལ་ཆེར་ཚོད་དཔག་རེ་བྱས་ན་ད་གཅིག་བཞི་བཅུ་ཞེ་དགུའི་ལོར་ཡར་གོ་མིན་ཏང་གི་ད་ཕལ་ཆེར་དཔོན་རིགས་ནང་གཅིག་ཡིན་གྱི་རེད་དེ་འདྲ་བྱས་བྱས་ཐའེ་ཝན་ལ་ཡར་ཕྱིན། ཐའེ་ཝན་ལ་ཕྱིན་བྱས་ཐའེ་ཝན་ལ་ཡར་ཁོང་ཚོ་ད་ཁོ་རང་པཱ་ལགས་ཨ་མ་ལགས་ཀྱིས BA ལོན། ལོན་བྱས་ཡིན་ན་དྲུག་ཅུ་རེ་གྲངས་འདོགས་པ་ལ་ཡར་གཉིས་ཆ་ཨ་མི་རི་ཀའི་ནང་ཡོང་རྗེས་ཨ་མི་རི་ཀའི་ནང་བསླབ་གྲྭར་ཕྱིན་བསླབ་གྲྭ་ཕྱིན་པའི་རྗེས་ལ་ཡིན་ན་ད་ཨ་མི་རི་ཀའི་ཞིབ་འཇུག་ཁང་དེའི་ནང་ལོགས་ལ་ཡང་ཁོ་རང་ཨ་མ་ལགས་ད་དུང་དེ་ཨ་མི་རི་ཀའི་ཞིག་གི་སྨན་བཅོས་ཀྱི་ཞིབ་འཇུག་ཁང་ཆེ་ཆུང་བཅུ་རེ་རྒྱལ་ཡོངས་ཀྱི་འདི་ནང་ད་དུང་དེ་གནང་མཁན་རེད་ཤག་ད་ཁོ་རང་པཱ་ལགས་དེ་ད་དུང་བཅུ་དགུ་ལོ་ལ་ཡང་ད་ལྡབ་བདུན་རེ་བྱུང་རྗེས་གྲོངས་པ་འདྲ་པཱ་པཱ་དེའི་དེ་སྔོན་ལ་ཡང་ད་མ་གྲོངས་གོང་ལ་ཡང་ཡིན་ཞིབ་འཇུག་བྱེད་མཁན་དེ་བྱས་རྗེས་ད་ཡང་ད་ཁོ་རང་པཱ་ཁཱ་ཐེ་རིན་ཏཱའི་ཟེར་མཁན་དེ་ཁོ་རང་རང་སྐྱེས་ས་དེ་དེ་ཨ་མི་རི་ཀའི་ནང་རེད་ཤག་འཚར་ལོངས་བྱུང་ས་དེ་ཝཱ་ཤིང་ཏོན་གོང་གི་ནང་ལོགས་ལ་འཚར་ལོངས་བྱུང་རྗེས་ཡིན་ད་དེ་ཝཱ་ཤིང་ཏོན་ལ་ཡང

Yale སློབ་གྲྭ་ཆེན་མོ་དང་གཞུག་གུ་དེ་མཐའ་མ་དེ་ཡིན་ན་ཁོ་རང་ཁྲིམས་སྦྱངས་ས་དེ་ཡིན་ན Harvard སློབ་གྲྭ་ནང་བྱས་བྱས་སློབ་སྦྱོང་དེ་ཡག་པོ་ཞེ་པོ་བྱས་ཡོད་ས་རེད་ད་སླབ་གྲྭ་དེ་ཚོ་གང་ཀློག་ཡག་ཤོས་འདི་ནང་འགྲོ་ཚུད་ཙམ་བར་སློབ་སྦྱོང་ཡག་པོ་ཡོད་ཀྱི་རེད་ཨ་དེ་རྗེས་ལ་ཡང་ཨ་མི་རི་ཀའི་ནང་དེ་རྒྱལ་ས Washington ནང་ལོགས་ལ་ཡང་ཁྲིམས་རྩོད་པའི་ལས་ཁུངས་ཅིག་ལ་ལས་ཀ་ཏོག་ཙམ་གནང་ཨ་དེ་ནས་ཡིན་ན་ད་ད་ལྟ་ཁོ་རང་ཕེ་བསྐོ་བཞག་བྱེད་སའི་ཨ་མི་རི་ཀའི་ཚོང་དོན་ལྷན་ཁང་འབྱོར་བ་དེའི་ནང་ལོགས་ལ་ཡང་ལས་ཀ་རྒྱུན་རིང་པོ་བྱས་བྱས་དེའི་ནང་ལོགས་ལ་ཡང་མང་བྱས་བྱས་ཁོ་རང་དེ་རེད་བཞག་རྒྱ་ནག་དང་འབྲེལ་བ་ཡོད་པའི་ད་རྒྱ་ནག་གི་ཚོང་འབྲེལ་གྱི་སྐོར་ལ་ཡང་གཙོ་འགན་འཁྱེར་མཁན་དེ་ཁོ་རང་གཙོ་བྱས་བྱས་ལོ་མང་པོ་བྱས་བཞག་ད་དེ་ནས་སྤྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་ཁོ་རང་ཨ་མི་རི་ཀའི་གྲོས་ཚོགས་ལ་ཡང་ཚུར་ལས་ཀ་སྤོས་བྱས་ཡིན་ན་ཨ་མི་རི་ཀའི་གྲོས་ཚོགས་ཀྱི་སྲིད་དོན་ཚོགས་པ་གཉིས་ཅར་ལ་ཡང་ཚོང་འབྲེལ་གྱི་གནད་དོན་ཐོག་ལ་ཡང་སློབ་སྟོན་དང་འདི་ཕོ་ཉ་བྱེད་དགོས་ཀྱི་རེད་འདིའི་ལས་ཀ་མང་པོ་ཞེ་པོ་གནང་བཞག་གནང་པའི་ནང་ནས་ད་དམིགས་བསལ་རེ་ཞིག་ག་རེ་ཟེར་ན་འདས་པའི་ལོ་བཞི་ཙམ་གྱི་ནང་ལོགས་ལ་ཡ། སྲིད་འཛིན་ཌོ་ནལ་ཊམ་གྱི་ཨ་ནི། སྲིད་འཛིན་གནང་བའི་རྒྱུན་དེ་ལ་ཡ། ཨ་མི་རི་ཀ་བྱས་ཨ་ནི། ཁེ་ན་ཌ་བྱས། མེག་སི་ཀོའི་བར་དག་ལ་ཡ་ད་སྔ་མོ། སྲིད་འཛིན་བུ་ཤི་གོང་མའི་སྐབས་ལ་ཡ། ཁོང་ཚོའི་བར་དག་ལ NAFTA ཟེར་མཁན་གཅིག་གི་ཚོང་འབྲེལ་གྱི་ཆིངས་བཞག་ཡོད་རེད་ད་དེ་ཞེ་པོ་ཞིག་གལ་ཆེན་པོ་རེད་ད་རྒྱལ་ཁབ་དེ་ག་གསུམ་ཆའི་ངོས་ནས་བཤད་པ་ཡིན་ན། ད་དེ་ལ་ཡ་འགྱུར་ལྡོག་ཅིག་བཏང་བྱས་ཏི་སི་ཞིག་ད་ལོ་མང་པོ་ཞེ་པོ་ཕྱིན་ཙང་ཡིན་ན་ཆིངས་ཡིག་དེ་གསར་པ་བཞག་སྐྱོར་རྒྱག་དགོས་འདུག་ཅེས་བྱས་ཏི་སི་བཞག་ཡག་གི་ལས་དོན་དེ་ཚོའི་ནང་ལོགས་ལ་ཡིན་ན། ཁཱ་ཐེ་རིན་ཏཱའི་གྲོས་ཚོགས་ངོས་ནས་སྐུ་ཚབ་བྱས་བྱས་ཕ་གིའི་ནང་བཞུགས་བྱས་ལས་ཀ་ཚོ་ཞེ་དྲག་ཡག་པོ་བྱུང་ཡོད་ས་རེད་དེ་བྱུང་བ་དེ་ལ་ཡང་གཅིག་གིས་གྲོས་ཚོགས་ནང་ལོགས་ཀྱི་ད་དེ་རིང་དཔེར་ཆ་བཞག་ན་གྲོས་ཚོགས་གོང་མའི་ནང་ལོགས་ལ་ཡང་ཁོ་རང་ལ་ཡང་དྲི་ཞིབ་བྱས་པའི་སྐབས་དེ་གཅིག་གིས་དམངས་གཙོ་སྲིད་དོན་ཚོགས་པའི་འཐུས་མི་ཡིན་ནའི་རེད་སྤྱི་མཐུན་སྲིད་དོན་ཚོགས་པའི་འཐུས་མི་ཡིན་ནའི་རེད་ཚང་མ་ལོག་གིས་ཁོ་རང་ལ་ཡང་བསྟོད་བསྔགས་ཞེ་པོ་ཞིག་བཏང་གི་འདུག་བྱས་ཙང་འདུག་སེ་དེ་ནི་ཁོ་རང་པེ་ཅིན་ཚང་མ་དང་འཆམ་པོ་ཡོད་མཁན་ཅིག་ཡིན་ཙང་འདི་ནང་ལ་ཡང་ལས་ཀའི་ཁ་ཚུར་རེ་ཤུགས་ཆེན་པོ་ཞེ་དྲག་བྱེད་ཐུབ་རེད་ཟེར་གྱི་འདུག་དེ་ནས་ད་ཁོ་རང་གིས་རྒྱ་ནག་དང་འབྲེལ་བར་འབྱོར་བ། དེའི་སྐོར་ལ་ཡང་ད་ཆུང་ཆུང་སྒང་ནས་མིན་ཁོང་ཚོ་པ་པ་ཨ་མ་དེ་ཚོ་རྒྱ་ནག་ནས་ཡོང་རྒྱུ་དེ་ད་རྒྱ་མི་ཡིན་གྱི་རེད་ད་གཞུག་གུ་ད་གཙོ་ད་འཚར་ལོངས་བྱུང་ས་ད་ཐའེ་ཝན་བྱས་ཁོ་རང་རྒྱུན་དུ་སྒོ་ནས་མི་ལ་ཡ་གཅིག་གི་ཐའེ་ཝན་མི་ཡིན་ཅེས་ལབ་གི་ཡོད་ས་རེད་གནས་ཚུལ་ཁ་ཤས་སྤེལ་ཡག་བྱས་པ་ཡིན་ན་ཡིན་ནའི་ཕ་མ་གཉིས་ཀས་ཨ་མི་རི་ཀའི་ནང་ལ་སྐྱེས་ཡོད་ནའི་རེད་རྒྱ་སྐད་ནང་ལ་རྒྱབ་བྱས་ཡིན་ན་རྒྱ་སྐད་ཡག་པོ་ཞེ་པོ་རྒྱག་གི་ཡོད་རེད་ཟེར་གྱི་འདུག་པ་ཁོ་རང་ངོ་ཤེས་མཁན་དེ་དག་གིས་འདི་བཤད་མི་འདྲ་འདུག་གཅིག་བྱས་གཉིས་པ་དེ་ཁོ་རང་སླབ་གྲྭ་ཐོན་ཕེ་ཅིང་ཡེལ་ཡུན་སློབ་གྲྭ་ཆེན་མོ་ལ་ཡར་ཕྱིན་པའི་སྐབས་དེ་ཡིན་ན། རྒྱ་ནག་ཕི་གེ་ཀོང་ཀྲོའུ་གི་ཀྲུང་ཧྲན་ཏཱ་ཞོས་ཟེར་ཉེན་དེ། ཕི་གིའི་ནང་ལོགས་ལ་ཡང་ཁོ་རང་ཨིན་ཇི་སླབ་པར་ཕྱིན་རྗེས་རྒྱ་ནག་རང་ལ་ཡང་མི་སྒེར་ཡར་ལོ་གཉིས་བསྡད་མྱོང་ཤག་ཨ་ནི་ཐའེ་ཝན་ལ་ཡང་ད་ཁོ་རང་ཆུང་ཆུང་སྒང་ནས་ཡང་སེ་ཡང་སེ་ཕར་འགྲོ་གི་ཡོད་ས་རེད་ཐའེ་ཝན་ལ་ཡང་བྱས་རྗེས་ད་ཅིག་གི་རིག་གཞུང་དང་སྐད་ཡིག་དང་དེ་ཐོག་ནས་བྱས་པ་ཡིན་ན་ད་ཕར་སྐྱེས་འགྱོག་འདི་ཡང་ཁ་ཅིག་རྒྱ་མིའི་རྒྱུད་ཡིན་ནི་རེད་བོད་པའི་རྒྱུད་ཡིན་ནི་རེད་སོ་སོའི་སྐད་དེ་མ་ཤེས་ཉེན་མང་པོ་ཡོད་རེད་པ་ཁོ་རང་དེ་འདྲ་ཡིན་ས་མ་རེད་རྒྱ་སྐད་དེ་ཞེ་དྲག་གི་མ་གོ་ཟེར་ན་བས་རྒྱ་མི་ནང་བཞིན་རྒྱག་ཡོད་རེད་ཟེར་འདུག། ལགས་སོ། ད་གལ་སྲིད་ད་ཏའེ་ཆི་དེ་ད་ད་ཐེངས་ཨ་རི་གི་ཚོང་དོན་སྐུ་ཚབ་ལ་དངོས་སུ་གཏན་འཁེལ་བྱུང་ན། ད་ཁོ་མོ་དེ་དག་ཕལ་ཆེར་ཨ་རིའི་ལོ་རྒྱུས་ཐོག་ལ་ད་ཨེ་ཤེ་ཡ་རིགས་རྒྱུད་ཡིན་པའི་བུ་མོ་སྐུ་ཚབ་དང་པོ་དེ་ཆགས་ཀྱི་ཡོད་ས་རེད། མ་གཞི་ཡང་ད་ཏའེ་ཆི་ད་རྒན་ལགས་གསུངས་པ་ནང་བཞིན་ད་དེ་སྔོན་སྲིད་འཛིན་ཟུར་པ་ཨོ་བྷ་མའི་དུས་སྐབས་ལ་ད་མོ་རང་གི་གི་ཚོང་དོན་པུའུ་གི་ད་དེ་ཁ་ཁོ་རང་ཚོང་དོན་པུའུ་གི་ཁྲིམས་རྩོད་པ་རེད་འདུག་ད་དེ་དུས་ཏའེ་ཆི་གིས་རྒྱ་ནག་ལ་ཚོང་དོན་ཐད་ནས་ཞུ་གཏུག་རིམ་པ་མང་པོ་ཅིག་བྱས་འདུག་དེས་ན་ད་ད་ལྟ་ཏའེ་ཆི་ལ་གི་རྒྱ་ནག་ཕྱོགས་ནས་ཁོ་ལ་གི་ལྟ་སྟངས་དེ་ག་འདྲ་འདྲ་ཅིག་ཡོང་གི་ཡོད་ན། ད་ད་རིང་ཁོ་རང་ཕི་ཀེ་ཡ་ཨ་མི་རི་ཀའི་ཚོང་དོན་གྱི་སྐུ་ཚབ་དེ་ལ་ཡང་སྲིད་འཛིན་བའི་ཏེན་གྱིས་མིང་འདོན་གནང་པའི་རྗེས་ལ་ཡིན་ན་སྤྱིར་བཏང་རྒྱ་ནག་ཕྱོགས་ནས་དེ་ཡག་ག་དང་སྡུག་ག་འདི་གང་ལབ་པ་སོམ་དེ་ཅེས་མེད་པ་བཟོ་འདྲ་ཅིག་འདུག་བལྟས་པ་ཡིན་ན། ད་ཡིན་ན་ལས་ཨ་ད་ཏའེ་ཆི་ཁོ་རང་གི་ད་འདས་པའི་ལས་ཀའི་ཉམས་མྱོང་དང་འདི་ཚོ་བལྟས་པ་ཡིན་ན། རྒྱ་ནག་དང་འབྲེལ་བ་ཆེན་པོ་ཡོད་མ་ཟད་རྒྱ་ནག་སྒང་ལ་ཡང་ཞེ་དྲག་ལས་ཀ་འདི་ཚོ་གྱོང་པོ་ཞེ་དྲག་ཡོད་ས་རེད་དཔེར་ན་ཆ་བཞག་པ་ན་གལ་སྲིད་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ནང་ལོགས་ལ་ཡང previously served as America's chief enforcer against China's unfair trade practices. I know firsthand how critically important it is that we have a strategic and coherent plan for holding China accountable to its promises. རྒྱ་ནག་གི་གནད་དོན་འདི་ཁོ་རང་གིས་རྒྱུས་མངའ་ཞེ་དྲག་ཡོད། ཨ་ནི་ཁོ་ཚོས་ལས་ཀའི་བྱེད་སྟངས་ཧ་གོ་གི་ཡོད་ག་རེ་བྱེད་ས་ཡོད་མེད་དེ་ཧ་གོ་གི་ཡོད་ཡང་ག་རེ་བྱེད་ས་མེད་པ་ད་དཀའ་ངལ་འབྱོར་བ། འདི་ཚོའི་ཡིན་ན་གསལ་པོ་ཧ་གོ་གི་ཡོད་ཟེར་ཅེས་གསུངས་སོང། ད་དེ་ཚོ་གསུངས་དགོས་ཡ་གི་དངོས་གནས་ཕེ་ཆིན་དེ་ཡ་གཅིག་གི་རྒྱུ་མཚན་ཞེ་དྲག་ཡོད་ས་རེད་ཨ་ད། ཁོ་རང་ཕི་ཀེ་ཡ་ཨ་མི་རི་ཀའི་ཨ་ནི་ཚོང་དོན་གི་ལས་ཁུངས་ནང་ལོགས་ལ་ཡ་ལས་ཀ་བྱས་པའི་སྐབས་དེ་འཛམ་གླིང་ཚོང་དོན་སྒྲིག་འཛུགས་ལ་ཡང་ཨ་མི་རི་ཀས་ཡིན་ན་ད་རྒྱ་ནག་གི་ཚོང་འདི་དྲང་པོ་བྱེད་ཀྱི་མི་འདུག་ཟེར་བྱས་ཕི་ཀའི་ཞུ་གཏུག་རེ་བྱེད་ཐེངས་མང་པོ་བྱས་ཡོད་ས་རེད་འདིའི་ནང་ནས་ཡིན་ན་ཐེངས་མ་བདུན་དེ་བྱེད་ཉེན་གི་ལྟར་སྣེ་ཁྲིད་བྱེད་ཉེན་གཙོ་བོ་ཨ་མི་རི་ཀའི་སྐུ་ཚབ་བྱས་བྱས་ཕི་ཀའི་ཡང་ཁྲིམས་ཁང་སུ་བྱས་ཞུ་ཁ་སྒྲོག་རོགས་འདི་ཞུ་ཉེན་དེ་ཡིན་ན་ཁོ་རང་རེད་བཞག་བྱས་དང་ད་ཐེངས་མ་བདུན་དེ་བྱེད་རྒྱ་ནག་རང་ལ་ཡང་ཞུ་གཏུག་བྱས་བྱས་ཟེར་ཡག་བྱས་པ་ཡིན་ན་ཤི་ད་མེད་རྒྱ་སྐད་དང་དེ་ཚོ་ཤེས་ཤེས་དུས་ཙམ་པ་ཕྱི་རྒྱལ་དང་མ་འདྲ

བུ་མོ་གཅིག་ཕི་ཀའི་ཡག་ད་ཨ་མི་རི་ཀའི་སྐུ་ཚབ་བྱས་བྱས་ཕི་ཀའི་རྐུབ་བཀྱག་སྒང་འདི་རྐུབ་བཙུགས་དུས་ཙམ་པ་ཨ་ཁོ་རང་བསམ་བློ་བཏང་བྱས་གཅིག་ལྟ་དུས་ཙམ་པ་ཨ་ཁོ་རང་ནི་ད་ཐའི་ཝན་ཟེར་ད་འདི་རེད་ཁོ་རང་གི་ལས་རོགས་དེ་ཡིན་ན་རྒྱ་གར་བ་ཡིན་ས་རེད་ད་རྒྱ་གར་ག་ནས་ཨ་མི་རི་ཀར་གནས་སྤོས་བྱས་འགྱོག་འདི་བྱས་བྱས་ཙང་ཀ་ཨ་ཁོ་རང་གི་སེམས་སེམས་ཚོར་ཤུགས་ཆེན་པོ་ཞིག་བྱུང་ཟེར་ད་ང་གཉིས་གཉིས་ཆ་ཡིན་ན་ད་གང་ལྟར་རྒྱལ་ཁབ་གཞན་པ་གཅིག་ནས་ཡིན་ན་ཨ་ནི་ད་ཨ་མི་རི་ཀའི་ནང་ལོགས་ལ་ཡ། གནས་སྤོས་བྱས་རྗེས་ཡོང་པའི་མི་གཉིས་ཡིན་པའི་ཡིན་ན་ལས་ད་ད་ལྟ་དེའང་ཨ་མི་རི་ཀའི་སྐུ་ཚབ་བྱས་རྗེས་ད་ཨ་མི་རི་ཀའི་དར་རྒྱས་སྐྱེད་སྲིང་ཚོང་འབྲེལ་གྱི་འགྲན་ཟླ་བྱེད་ས་དེའི་གཙོ་བོ་དེ་ཡིན་ན་རྒྱ་ནག་དེ་ལ་ཡང་སྐུ་ཚབ་བྱེད་ཉེན་དེ་ང་གཉིས་ཆགས་བསྡད་ཡོད་བསམ་རྗེས་ཁོ་རང་སེམས་གཏིང་ནས་ཅིག་གཅིག་ནས་སྤོབས་པ་དང་གཉིས་ནས་ཡིན་ན་ཨ་མི་རི་ཀའི་རྒྱལ་ཁབ་དེའི་ནང་ལ་ཡང་ཕྱི་ནས་ཡོང་པའི་མི་གཅིག་ལ་དར་རྒྱས་བྱེད་ས་ཡོད་པ་དེ་ལ་ཡང་ཁོ་རང་གིས་ཚོར་བ་དེ་ཤུགས་ཆེན་པོ་ཞེ་དྲག་བྱུང་ཟེར་རྗེས་ཟེར་གྱི་འདུག་དེ་ནས་ཡིན་ན་ད་ཁོ་རང་གིས་རྒྱ་ནག་ཐོག་ལ་ཡང་ལྟ་ཚུལ་ལ་ཡང་དཔེར་ན། ད་སྲིད་འཛིན Donald Trump གནང་པའི་སྐབས་དེ་ཡིན་ན་རྒྱ་ནག་ལ་ཡང་ད་ཚོང་འབྲེལ་ཐོག་ལ་ཡང་ཚོང་འབྲེལ་དེ་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བའི་ནང་ལོགས་ཀྱི་གནད་དོན་གལ་ཆེ་ཤོས་གཅིག་ལ་ངོས་འཛིན་གནང་བྱས་ཡིན་ན་རྒྱ་ནག་དང་ཁྲལ་དེ་གས་བརྒྱབ་པ་རེད། ཚོང་འབྲེལ་བཀག་འདོམས་དང་དེ་མང་པོ་ཞེ་པོ་ཅིག་གནང་བ་རེད། ད་དེ་དུས་ཡང་ད Katherine Tai ཟེར་དེ་ཁོ་རང་ཡིན་ན་ཨ་མི་རི་ཀའི་གཞུང་རང་ནང་ཡོད་མ་རེད་ད་དེའི་རིང་ག་དེ་ཡིན་ན་ཨ་མི་རི་ཀའི་གྲོས་ཚོགས་ནང་ཡོད་རེད། ཡིན་ནའི་ཁོ་རང་དེའི་སྐབས་དེ་སྲིད་འཛིན Trump གིས། གནང་སྟངས་དེ་ལ་ཡང་ཁོ་རང་གིས་གཟིགས་ཚུལ་གསུངས་པ་དེ་འདུག་འདི་ནང་ལ་ཁོ་རང་ལྟ་ཚུལ་བྱས་པ་ཡིན་ན། སྲིད་འཛིན Donald Trump གིས་རྒྱ་ནག་ལ་འཛིན་པའི་གཅིག་ཚོང་འབྲེལ་གྱི་སྲིད་ཇུས་ཡོད་རེད་པ་སྲིད་ཇུས་དེ་གཙོ་བོ་མང་ཆེར་བྱས་ན། རྒྱ་མིས་གཅིག་བྱས་པ་ཡིན་ན་དེ་ལ་ཡང་ཁ་གཏད་བཅའ་ཡག་ཅིག་རྒྱ་མིས་དྲང་པོ་མ་བྱས་པ་དེ་ལ་ཡང་ཕར་ལ་ཡ་ག་རེ་ཟེར་ཁ་གཏད་རེ་བྱ་གཅིག་བྱེད་ཡག་བཟོ་འདྲ་ཅིག་འདི་འདྲ་མང་ཆེ་བ་རེད་བྱས། ཁོ་རང་སྒེར་གྱི་ལྟ་སྟངས་བྱས་པ་ཡིན་ན་དངོས་གནས་ཀྱི་ཚོང་འབྲེལ་གྱི་སྲིད་ཇུས་ཡག་པོ་ཅིག་ལྷག་པར་དུ་རྒྱ་ནག་བཟོ་འདྲ་ཅིག་ལ་ཁ་གཏད་བཅའ་དགོས་ཀྱི་ཡོད་ན། དེ་གཅིག་པོ་གིས་འགྲིག་གི་མ་རེད། རྒྱ་མིས་དྲང་པོ་མ་བྱས་གོ་ཏུ་དེ་ཁ་གཏད་བཅའ་ཡ་གཅིག་པོ། དེ་ལས་སོ་སོ་རང་གིས་ཅིག་ཨ་མི་རི་ཀའི་ངོས་ནས་སོ་སོ་རང་གིས་ཕ་གི་རྒྱ་ནག་ལ་ག་རེ་བྱེད་ཀྱི་ཡོད་ནའི་མ་བལྟས་པ་བྱས་བྱས་ཡིན་ན་ཨ་མི་རང་གིས་སོ་སོས་བྱེད་ཡག་གི་ཡིན་ན། ལས་ཀ་ཅིག་ཡིན་ཅིག་མིན་ཅིག་དགོས་ཀྱི་རེད་ད་དཔེར་ན་ཆ་བཞག་པ་ཡིན་ན། སོ་སོ་ཨ་མི་རི་ཀས་སོ་སོའི་ངོས་ནས་ཚོང་ལས་ཁག་ལ་ཡ་གུན་གསབ་སྤྲད་དགོས་འདུག་གས། ཨོ་ཡང་མིན་ན། ད་རྒྱ་ནག་ཏུ་འདི་ཞེ་དྲག་བྱེད་ཀྱི་ཡོད་རེད་པ་དེ་ར་དེ་ར་གས་ཚན་རིག་ལག་རྩལ་དེ་ཚོ་དམིགས་བསལ་འདི་ལ་ཡ་གཞུང་གིས་རོགས་རམ་ཞེ་པོ་ཅིག་བྱས་མགྱོགས་པོ་ཞེ་པོ་ཅིག་ཡ་དེ་དེ་ཚོ་གསར་གཏོད་བྱེད་བཅུག་འདི་མང་པོ་བྱེད་ཀྱི་ཡོད་རེད་པ། ད་དེ་ཚོ་ཡིན་ན། ཨ་མི་རི་ཀའི་གཞུང་གིས་སྤྱིར་བཏང་འདི་བྱེད་ཀྱི་མ་རེད་ད་སྤྱིར་བཏང་ཁོ་རང་ལྟ་བ་བྱས་པ་ཡིན་ན་ཨ་མི་རི་ཀས་དེ་ཚོ་བྱེད་དགོས་ཀྱི་འདུག་ད་ག་འདྲ་ཨ་མི་རི་ཀས་སོ་སོའི་གི་ཁྲོམ་ར་དེ་ཚོ་ཡར་བཏང་ཡར་བཏང་དེ་ཚོ་བྱེད་དགོས་འདུག། ཨ་འདི་ནས་དཔེར་ན་ཆ་བཞག་ནད་ཡམས་བྱུང་བའི་རྗེས་ལ་ཡིན་ན་ནད་ཡམས་བྱུང་བའི་རྗེས་ལ་ཁ་རས་དང། ཨ་སྨན་པས་བེད་སྤྱོད་བཏང་ཡ་དེ་ཚོ་ཅ་ལག་དེ་ཚོ་མང་པོ་ཞེ་པོ་ཅིག་རྒྱ་ནག་ནས་ཉོ་དགོས་ཀྱི་ཡོད་རེད། བྱས་ཙང་དེའི་སྐབས་ལ་ཡ་ཁོ་རང་དེ་གསུངས་མྱོང་ཤག་ད་དེ་ཡིན་ན་ཨ་མི་རི་ཀའི་མཐུན་གྲོགས་རྒྱལ་ཁབ་དམངས་གཙོའི་རྒྱལ་ཁབ་དེ་གས་མཉམ་དུ་རུབ་རུབ་བྱས་བྱས་ད་ཅ་ལག་དེ་ཚོ་སོ་སོའི་ལུང་པ་དེ་ནང་བཟོ་གི་མེད་པ་ཡིན་ན་ཡ་ཨ་ལས་སྔོན་ལ་ཡ་དང་པོ་དེ་རྒྱ་ནག་ནས་མ་ཉོས་གོང་ལ་ཡ་མཐུན་གྲོགས་རྒྱལ་ཁབ་དེ་ཚོ་ནང་ལོགས་ལ་ཡ་ཕན་ཚུན་ཉོ་རེས་བྱས་པ་ཡིན་ན་ཚང་མ་ལོག་ལ་ཡག་ཁེ་ཕན་ཡོད་རེད་བཤད་བྱས་ད་ད་ལྟ་ཁོ་རང་གི་སྤྱིར་བཏང་གི་ལྟ་ཚུལ་བྱས་ཁ་སང་ཕ་གིར་གྲོས་ཚོགས་གོང་མའི་ནང་ལོགས་ལ་ཡག་ད་དྲི་ཞིབ་གནང་པའི་སྐབས་དེ་ལྟ་བ་དེ་ཤུགས་ཆེ་ཤོས་དེ་ག་རེ་གསུང་གི་འདུག་ཟེར་ན་ད་ཨ་མི་རི་ཀས་ཡིན་གཅིག་མིན་གཅིག་ད་རྒྱ་ནག་བཟོ་འདྲ་ཅིག་ལ་ཁ་གཏད་བཅག་དགོས་ཀྱི་ཡོད་ན་ཨ་མི་རི་ཀའི་མཐུན་གྲོགས་རྒྱལ་ཁབ་ད་ཡུ་རོབ་དང་ཨ་ནེ་ཉི་ཧོང་དང་ལྷོ་ཀོ་རི་ཡ་དང་དེ་སྒང་ག་ལོག་ཨ་མི་རི་ཀའི་མཐུན་གྲོགས་རྒྱལ་ཁབ་ལ་ངོས་འཛིན་བྱེད་ཀྱི་རེད། དེ་གས་དང་ཡིན་ན་མཉམ་རུབ་ཐོག་ནས་ཡིན་ན་ལས་ཀ་བྱེད་ཡག་དེ་ཡིན་ན་ཞེ་པོ་ཅིག་གལ་ཆེན་པོ་རེད་ཟེར་བྱས་ཏེ་དེ་ཡིན་ན་ཁོ་རང་ཤུགས་ཆེན་པོ་ཞེ་དྲག་གསུངས་འདུག་ད་ཡིན་ན་ཡ་ཁ་སང་ཕ་གིར་དྲི་བ་དྲི་ལན་བྱས་པའི་སྐབས་ལ་ཁོ་རང་གསུངས་སོང་ཁོ་རང་གལ་སྲིད་གྲོས་ཚོགས་གོང་མས་ཡིན་ན་གཏན་འཁེལ་བྱུང་པ་ཡིན་ན་མཐའ་མ་དེ་ཡིན་ཁོ་རང་གི་གནང་ཡག་ལས་ཀ་དེ་ཁོ་རང་སྒེར་གྱི་ལྟ་ཚུལ་ག་རེ་ཡོད་མེད་དེ་མ་རེད་ད་དེ་ཡིན་ན་སྲིད་འཛིན Biden གྱིས་ཁོ་རང་དགོངས་པ་ག་རེ་ཡོད་པ་ན་ད་དེ་སྒྲུབ་ཡག་དེ་རེད་མ་གཞི་ནས་གཞན་པ་གང་མ་རེད་ཟེར་བྱས་གསུངས་སོང།
ལགས་སོ། ད་དེ་སྔོན་སྲིད་འཛིན་ཟུར་པ Trump གིས་ད་ཚོང་དོན་གྱི་སྲིད་ཇུས་དེ་ནི་ཧ་ལས་པ་མ་འདྲ་བ་ཅིག་བཟོས་ཡོད་རེད། ད་ལྟ་ཁོ་རང་གིས་ད་དེ་སྔོན་གཏན་འབེབས་གནང་བའི་གིས་ད་ཚོང་དོན་གྲོས་མོལ་འགའ་ཤས་ཤིག་ལྷག་བསྡད་ཡོད་རེད་ཡང་འགའ་ཤས་ཤིག་མུ་མཐུད་ནས་ཡར་རྒྱས་གཏོང་རྒྱུ་དང་དེ་འདྲ་གནད་དོན་མང་པོ་ཞིག་ལྷག་བསྡད་ཡོད་རེད། ད་སྲིད་འཛིན Trump སྐབས་ཀྱི་ད་རྒྱ་ནག་ལ་གཏད་པའི་ཚོང་དོན་གྱི་སྲིད་ཇུས་དེ་ད་མ་འོངས་པ་ལ་ཀྱི་ག་རེ་སྐོར་ལ་འགྱུར་ལྡོག་འགྲོ་གི་རེད་བསམ་གྱི་འདུག་ད་ཅིག་མ་འོངས་པ་ལོ་བཞི་གྱི་ནང་ལ་ད་ཨ་རིག་གི་ཚོང་དོན་སྐུ་ཚབ་ལ་འདྲ་བྱས་ན་ད་ཁོ་རང་གདོང་ལེན་བྱེད་དགོས་སའི་གནད་དོན་གལ་ཆེ་དེ་ཚོ་ག་རེ་རེད་དགོངས་གི་འདུག། ཉིན་མོ་གཉིས་ཙམ་གོང་ལ་རང་ལ་ཡག་ཡིན་ན་ཨ་མི་རི་ཀའི་དེ Foreign Policy ཟེར་བྱས་བྱས་ཡིན་ན་དུས་དེབ་ཅིག་ཡོད་རེད་དེའི་ནང་ལོག་ལ་ཡག་ཁོ་རང་གི་སྐོར་ལ་ཡག་རྩོམ་ཞིག་བཏོན་ཤག་རྩོམ་གི་འགོ་བརྗོད་ཁོ་རང་ག་རེ་བྱས་བྱས་ཡིན་ན Katherine Tai ལ་ཡག་སྐྱོན་བརྗོད་བྱེད་མཁན་དེ་མི་གཅིག་ཡིན་ནའི་མི་འདུག་ག་རེ་རེད་ཟེར་བྱས་དེ་ག་འདི་རེད་ཞེས་བྲིས་ཤག་ད་འགོ་བརྗོད་རེད་དེ་ཁོ་རང་སྤྱི་བཏང་གཤིས་ཀ་དང་དེ་ཚོ་ཡག་པོ་ཞིག་ཡོད་ས་རེད་ད་དེ་རིང་ཁ་སང་ཨ་མི་རི་ཀའི་ནང་ལོག་ལ་ཡག་གཅིག་ཆབ་སྲིད་ཀྱི་འཐེན་འཁྱེར་ཤུགས་ཆེན་པོ་ཞེ་པོ་ཅིག་བྱས་རྒྱལ་ཁབ་ནང་ཁུལ་སྐད་ཅིག་དེ་འདྲ་ཆགས་བྱས། མི་རི་ཅིན་པིན་ནས་ལས་ད་གཅིག་དམངས་གཙོ་སྲིད་དོན་ཚོགས་པས་ཡག་པོ་ཞེ་པོ་ཅིག་རེད་ཟེར་ན་སྤྱི་མཐུན་སྲིད་དོན་ཚོགས་པས་མི་དེ་ག་སྡུག་ཅག་ཞེ་པོ་ཅིག་རེད་ཟེར་ཡ་འདི་ག་ད། དེ་འདྲའི་བཟོ་འདྲ་ཆགས་བསྡད་ཡོད་རེད་ཁོ་རང་ཨ་མི་རི་ཀའི་གཞུང་ནང་ལོག་ལ་ཡའི་ལས་ཀ་རྒྱུན་རིང་པོ་གནང། དེ་རྗེས་ལ་ཡ་ད་འདས་པའི་ལོ་ཁ་ཤས་ཤིག་ནང་ལོག་ལ་ཡ་ཨ་མི་རི་ཀའི་གྲོས་ཚོགས་ནང་ལོག་ལ་ཡའི་ལས་ཀ་གལ་ཆེན་པོ་དེ་སྣ་འཛོམས་པ། དངོས་གནས་བྱས་ན་འདིའི་རིགས་དེ་ཡིན་ན

ཡིན་ནའི་ད་ཁོ་རང་གི་ཕྱག་ལས་གསར་པ་བྱ་བ་དང་ཨ་མི་རི་ཀའི་ཚོང་དོན་གྱི་སྐུ་ཚབ་ཅེས་བྱ་བ། དེ་ཡིན་ན་དེ་སྔའི་ཚོང་དོན་སྐུ་ཚབ་གཞན་པ་དང་མ་འདྲ་བའི་ཡིན་ན་ད་ངས་བྱས་ན་ལས་ཀ་མང་པོ་ཞེ་པོ་ཅིག་དང་ཨ་ནི་དཀའ་ངལ་མང་པོ་ཞེ་པོ་ཅིག་གདོང་ལེན་བྱེད་ཡག་ཅིག་ཆགས་བསྡད་ཡོད་བསམ་གི་འདུག་དང་པོ་དེ་ཡིན་ན། ཅིག་སྲིད་འཛིན Donald Trump གིས་ཚོང་འབྲེལ་སྐོར་ལ་ཡ་དེ་སྔའི་ཨ་མི་རི་ཀའི་སྲིད་འཛིན་གཞན་པ་སུ་གང་ཅིག་དང་མ་འདྲ་བ་ད་དམག་ཆེན་གཉིས་པའི་རྗེས་ཀྱི་ཅིག་བྱ་བ་འགྲོ་སྟངས་མ་འདྲ་བ་བྱས་བྱས་རྒྱ་ནག་གཅིག་པོ་མ་རེད་ཨ་མི་རི་ཀའི་མཐུན་གྲོགས་ཀྱི་རྒྱལ་ཁབ་ཐ་ན་ཕར་བཞག་ད་ཨ་མི་རི་ཀའི་ཁྱིམ་མཚེས་རྒྱལ་ཁབ་ཁེ་ནེ་ཌ་ནང་བཞིན་ཅིག་བར་ད་ཚོང་དོན་ཐོག་ལ་ཡ

དགྲ་ཁ་གཏད་དེ་ཡོད་རེད་དེ་དེ་སྐབས་དེ་དམར་ཤོག་ཨུ་རུ་སུའི་དཔལ་འབྱོར་སྒང་དེ་ག་ཙམ་ཆེན་པོ་དང་ཨ་ནི་རྒྱལ་སྤྱིའི་ཁྲོམ་རའི་སྒང་ལ་ཡ་ཚོང་འབྲེལ་བྱེད་ཡག་གི་ནུས་པ་དེ་ཡིན་ན་ཞེ་དྲག་ཆུང་ཆུང་རེད་དེ་འདྲ་སོང་ཙང་ད་ད་ལྟ་ཡིན་ན་རྒྱ་ནག་གི་དེ་ག་བྱེད་ཐུབ་ཡག་དེ་ཕལ་ཆེར་དམག་ཆེན་གཉིས་པའི་རྗེས་ལ་ཡིན་ན་དེ་འདྲ་ཅིག་གི་རྒྱལ་ཁབ་ཅིག་བྱུང་མྱོང་ཡོད་མ་རེད་ད་ཨ་མི་རི་ཀའི་ཅིག་ཕྱོགས་གཅིག་ནས་ཡིན་ན་ཁ་གཏད་གཅོག་སའི་རྒྱལ་ཁབ་ཆེན་པོ་ཅིག་ཡིན་ཕྱོགས་གཞན་པ་གཅིག་ནས་ཡིན་ན་ད་དེ་ག་ཨ་མི་རི་ཀ་དང་ཧ་ལམ་འདྲ་པོ་བྱས་བྱས་ཡིན་ན་རྒྱལ་སྤྱིའི་ཐོག་ལ་ཡ་ཚོང་འབྲེལ་གི་ལས་ཀ་བྱེད་ཐུབ་མཁན་དེ་བྱས་ཙང་ད་རྒྱ་ནག་ལ་ཁ་གཏད་གཅོག་ཡག་དེ་ཡིན་ན་ཞེ་དྲག་གི་ཡིན་ན། ཁྱད་བསད་བྱེད་དགོས་ཀྱི་གནད་དོན་མང་པོ་ཞེ་པོ་ཅིག་ཡོད་བསམ་གི་འདུག་ཨ་དེ་ནས་རྒྱ་ནག་དང་ཨ་མི་རི་ཀའི་བར་མཚམས་ལ་ཡག་གི་ཚོང་འབྲེལ་གནད་དོན་དེ་ཨ་མི་རི་ཀ་དང་རྒྱ་ནག་གི་བར་མཚམས་ལ་ཡག་གི་ཕྱི་འབྲེལ་སྲིད་ཇུས་ནང་ལོགས་ཀྱི་གནས་ཚུལ་གལ་ཆེ་ཤོས་ཁོ་རང་གཅིག་གཅིག་པོ་དེ་མིན་པ་ཡིན་ན་ལས་གནས་ཚུལ་གལ་ཆེ་ཤོས་གཅིག་གྲལ་ལ་སླེབས་ཀྱི་འདུག་ཨ་དེ་སླེབས་པ་དེ་ཡིན་ན་དེ་སྔ་དང་འདྲ་གི་མ་རེད་བསམ་གི་འདུག་དེ་སྔ་ཡིན་ན་དམག་དོན་ཡིན་རེད་ཕྱི་འབྲེལ་དང་སྲིད་ཇུས་དང་དེ་འདྲས་འགྲོ་བ་མིའི་ཐོབ་ཐང་དང་ད་དེ་རིང་ཁ་སང་ཡིན་ན་ཚོང་འབྲེལ་དེ་ཞེ་པོ་ཅིག་ཤུགས་ཆེན་པོ་ཆགས་བྱས་ད་ག་ད་གིན་ཁྱེད་རང་གསུངས་ནང་བཞིན་རེད། སྲིད་འཛིན Trump གིས་རྒྱ་ནག་ལ་ཡང་ད་ཚོང་འབྲེལ་ཨ་མི་རི་ཀའི་སྒོར་མོ་ཧ་ལམ་ཐེར་འབུམ་སུམ་བརྒྱ་ལྷག་ཅིག་སྒང་ལ་ཡང་ཁྲལ་སྤར་ཆ་བཞག་ཡོད་རེད་དེ་ཚོ་ལ་ཡིན་ན་ད་འདས་པའི་ཅིག་ཟླ་བ་གཅིག་ནང་ལོགས་རྒྱ་ནག་གཞུང་གིས་འདི་འདི་གས་མེད་བཟོ་གི་ཡོད་ཅེས་ཅེས་ཁོང་ཚོས་འབོད་སྐུལ་ཐེངས་མང་པོ་བྱས་སོང་ང་ད་ལྟ་འདི་ལ་ཡང་ཡིན་ན་གོ་རྒྱུ་ཅིག་བཏང་ཡོད་མ་རེད། སྲིད་འཛིན Donald Trump གིས་འདི་སྙེད་ཀྱི་ཚོང་འབྲེལ་གྱི་སྲིད་བྱུས་ལ་ཡང་ད་སྐྱོན་བརྗོད་ཞིབ་བྱེད་ཀྱི་ཡོད་རེད་ཁོ་རང་གིས་ནག་ཞང་ཀྱོག་འདི་གས་ལ་འགྱུར་ལྡོག་ཆ་ཚང་བཏང་ཅིག་སྔ་མོའི་ལམ་ཁ་དེ་ཡང་བསྐྱར་འགྲོ་གི་རེད་མ་རེད་ད་འདི་ཡིན་ན་ད་དུང་ཕལ་ཆེན

བཀའ་ཤག་ལྷན་ཚོགས་སུ་བཅོ་བརྒྱད Cabinet གི་གནས་ཚད་དེ་རེད། ཕྱི་སྲིད་དྲུང་ཆེ་དང་རྒྱལ་སྲུང་དྲུང་ཆེ་དང་གཅིག་གི་ནང་སྲིད་དྲུང་ཆེ་དང་དེ་ཚོ་ཡོད་རང་དེ་ཚོའི་ཁོ་རིམ་པ་གཅིག་གི་རེད། ཡིན་ནའི་ཁོ་ལས་ཁུངས་དེ་ཨ་ད་དཔེར་ན་ཆ་བཞག་ན་འཕྲོད་བསྟེན་ལྷན་ཁང་དང་ཚོང་དོན་ལྷན་ཁང་དང་གཅིག་ཆ་ཚང་ཡང་ཨ་མི་རི་ཀ་ཚོང་དོན་ལྷན་ཁང་ཞིག་ལོགས་ག་ཡོད་རེད་ད། ཚོང་དོན་ལྷན་ཁང་སྙེད་དེ་བས་ཡང་ཨ་མི་རི་ཀའི་ཚོང་དེ་ཚོ་གང་ག་ཇུས་གཏོགས་ཡིན་གྱི་རེད་ད་ཨ་ད་དེ་ལས་ཀ་གཙོ་བོ་དེ་ཡིན་ན་ཕྱིས་ཕྱི་རྒྱལ་དང་ཚོང་འབྲེལ་བྱེད་པའི་སྐབས་ཡང་ཚོང་འབྲེལ་གྱི་ཕར་ཚུར་གྱི་ད་ཁྲལ་མང་ཉུང་རྒྱ་ཆེ་བར་བ་འདི་གས་འདི་ཨི་ནི་ཨ་མི་རི་ཀའི་སྐུ་ཚབ་བྱས་བྱས་ཕ་གིར་ཡང་གྲོས་མོལ་བྱེད་གར་འགྲོ་མཁན་དེ་ཁོ་ཚོའི་ལས་ཁུངས་དེ་ཡིན་གཅིག་གི་ལས་ཁུངས་དེ་ཁབ་ཐང་ཕར་ལོགས་ག་ཡོད་མ་རེད་དེ་ཡིན་ན་ཕོ་བྲང་དཀར་པོའི་ནང་ལོགས་ཀྱི་ཨི་ནི་ཨ་མི་རི་ཀའི་སྲིད་འཛིན་རང་གི་ཐད་གཏོགས་ཀྱི་འོག་རང་གི་ལས་ཁུངས་ཞིག་བྱས་ལས་ཁུངས་ཁོ་རང་ཕ་གིར་ཡང་འདི་ཕོ་བྲང་དཀར་པོ་བྱས་ང་ཚོ་ཕ་གིར་སྒོ་ར་ཆུང་ཆུང་ཞིག་མཐོང་བ་འདི་ནང་ལོགས་དེར་ཡོད་མ་རེད་འདི་ལ་འདིའི་འཁྲིས་དེར་ཡོད་རེད་ལས་ཁུངས་ཁོ་རའི་ཁང་པ་དེ་བྱས་བྱས་ཡིན་ནའི་ཁོ་ཚོའི་འདི་ནང་ལས་བྱེད་པ་དེ་ཚོ་ཡིན་ན་ཕོ་བྲང་དཀར་པོའི་ནང་འགྲོ་ཡག་ལ་ཡ་དཀའ་ངལ་ཅང་མི་འདུག་ཁོ་ཚོ་ཕོ་བྲང་དཀར་པོའི་ལས་བྱེད་པའི་ཁོངས་བརྩིས་ལ་དེ་ནང་ལས་ཁུངས་ཡོད་པ་དེ་གང་ག་ལོག། དེ་ཕལ་ཆེན་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་སུ་བཙུགས་པ་རེད་ཤག། གཡས་བར་གྱི་བྱས་པ་ཡིན་ན་ཚོང་འབྲེལ་ལས་ཀ་ལག་པ་འཆང་མཁན་མང་པོ་ཞིག་ཡོད་རེད་དཔེར་ན་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གི་ནོར་སྲིད་ལྷན་ཁང་དེ་ཡིན་ན་ཞེ་དྲག་ད་ཚོང་འབྲེལ་དང་འབྲེལ་བ་ཆེན་པོ་ཡོད་རེད་དཔལ་འབྱོར་དང་དེ་ཚོའི་སྲིད་ཇུས་གཏན་འབེབས་བྱེད་ཡག་ལ་ཡ་དེ་ནས་དེ་མིན་པའི་ཡང་ཨ་མི་རི་ཀའི་ཚོང་འབྲེལ་གྱི་ལྷན་ཁང་རང་ཅིག་ཡོད་རེད་ད་དེ་ཡིན་ན་དོག་པ་ཅིག་ཨ་མི་རི་ཀའི་ཕྱི་རྒྱལ་བཙོང་ཡག་གི་ཅ་ལག་དེ་ཚོ་བཙོང་ཆོག་གི་འདུག་བཙོང་ཆོག་གི་མི་འདུག་ཚུར་བཙོང་ཡག་གི་ཅ་ལག་དེ་ཚོ་ཡིན་ན་ཁོ་སྒྲིག་གཞི་ཅིག་ཡོད་པ་དེ་གཏན་འབེབས་བྱེད་ཡག་དེ་རེད་ད་ད་ཁོ་རང་གི་བྱེད་ཡག་ལས་ཀ་དེ་ཡིན་ན་ད་གང་ཟག་རྒྱ་ནག་ཡིན་ན་དཔེར་ན་ཆ་བཞག་ན་ཇུ་མང་ཕར་ག་ཚད་བཙོང་ཆོག་འདུག་ཚུར་ག་ཚད་བཙོང་ཆོག་གི་འདུག་བཙོང་འགྲིག་གི་འདུག་ཁྲལ་ཆེ་ཆུང་ག་ཚད་རྒྱག་གི་འདུག་དེ་ཚོའི་སོབ་འདེ་ཚོང་འབྲེལ་གྱི་གྲོས་མཐུན་དེ་ཚོ་གྲོས་མོལ་བྱས་ཡག་དེ་ཚོ་གཙོ་བོ་ཅིག་རེད་ཆགས་བསྡད་ཡོད་རེད།

ཏང་གི་ངས་ཏོག་ཙམ་དྲན་པ་ད་རིང་ཁོ་རང་དེ་མོས་མཐུན་བྱུང་བ་ཡིན་ན་ཤར་ཨེ་ཤི་ཡ་སོགས་རེད་ད་ཐའེ་ཝན་དང་རྒྱ་ནག་དང་དེ་ཚོའི་ཡིན་ན་མི་རིགས་ཡིན་པ་དེ་ཕལ་ཆེན་ཁོ་རང་གཅིག་པོ་ཡིན་པའི་བཟོ་འདུག་དེ་ནས་ད་གིན་ངས་ཞུས་པ་ནང་བཞིན་བྱས་ཡིན་ན་ཁོ་རང་ཕལ་ཆེན་གཤིས་ཀ་ཡག་པོ་ཡོད་ས་རེད་ད་བལྟས་པ་ཡིན་ན་ལས་མི་གང་ག་དང་འཆམ་པོ་བྱས་ཨ་ནི་དིང་གི་སྤྱང་པོ་འཇོན་པོ་ཞིབ་ཅིག་ཡོད་རེད་ཟེར་བྱས་བྱས་ཟེར་གྱི་འདུག་བྱས་ད་ད་ཕ་གི་ནང་ལོགས་ལ་ཡ། ཕལ་ཆེན་ཇོ་མང་ལས་ཀ་དེ་ཚོ་ཨིན་དིར་ཡོད་པ་ཡིན་ན་དེ་གལ་ཆེན་པོ་ཞེ་དྲག་ཡིན་ས་རེད། ཨ་ནི་ཁོ་རང་གི་ཇོ་མང་ཡིན་རྒྱ་ནག་དང་གྲོས་མོལ་བྱས་པའི་སྐབས་དེར་རྒྱ་སྐད་ཞིབ་ཅིག་ཤེས་ཀྱི་ཡོད་པ་སོང་ཙང་ང་བྱས་ན་དེ་ཚོ་ཡིན་ན་ཕལ་ཆེན་དགེ་མཚན་ཞིབ་ཅིག་ཡིན་གྱི་རེད་བསམ་གྱི་འདུག་ད་དངོས་གནས་ཁོ་རང་གཤིས་ཀ་དང་དེ་ག་དེ་འཇོན་པོ་ག་ཚད་ཡོད་མེད་དངོས་ཡོད་དེ་ཤེས་ཀྱི་མ་རེད་དེ་ཡིན་ན་ལས་ཁོ་རང་གི་ལས་ཁུངས་ནང་ལོགས་ལ་ཡ་ཕོ་བྲང་དཀར་པོའི་ཚོང་དོན་གྱི་ལས་ཁུངས་ཁོ་རའི་ནང་ལོགས་ལ་ཡ་ཅིག་གི་དངོས་གནས་ཡང་གཤིས་ཀ་ཡག་པོ་ཡོད་རྒྱུ་དང་ལས་ཀ་འཇོན་པོ་ཡོད་པའི་ཨེ་ཤི་ཡའི་བུ་མོ་གཞན་པ་ཅིག་ཡོད་རེད།